མྱོས་བྱེད་དྲག་པོ་དང་ཡང་མེད་ན་དེ་ནི་རོ་སྲེག་ས་གི་མེ་ཤིང་དང་རོ་བྱ་ལ་སྤྲད་ཡ་ཡིན་ན་ནི་ད་དེ་འདྲི་གི་དེ་འདྲི་ཅིག་དགོས་ཀྱི་རེད་བསམ་ནས་དེ་གི་ཡོ་བྱད་མྱོས་བྱེད་དྲག་པོ་ཏས་ཅིག་མཐུན་རྐྱེན་ཅིག་མེད་ན་ཡོང་གི་མ་རེད་བསམ་དེ་འདྲི་བསམ་མཁན་མང་པོ་ཡོག་རེད་པ་ད་བོད་ལ་དང་རེད་པ་ད་བསམ་མཁན་ཡོག་རེད་པ་ད་དེ་འདྲི་སེམས་ཁྲལ་བྱེད་དགོས་མ་རེད། སོ་སོའི་རོ་དེ་སོ་སོ་ཤི་སོང་ན་རེད་པ་ད་ཨ་ནི་རོ་སུས་གང་གི་བཞག་བཞག་གི་མ་རེད། རེད་པ་ད་རོ་དེ་སུ་གང་གིས་བཞག་བཞག་མ་བཏོན་མཁན་སུ་ཡིན་ན་ཅིག་བཏོན་བཞག་གི་རེད། དེ་སེམས་ཁྲལ་བྱེད་དགོས་མ་རེད་གསུངས་རེད། སྟོང། གཏད་པ་སོགས་བཀའ་གདམས་ཕུགས་ནོར་བཅུ་དགོས་ཚུལ་རྒྱས་པར་གསུངས། ད་ཆོས་བྱས་ན་བཀའ་གདམས་ཕུགས་ནོར་བཅུ་དེ་ཉམས་སུ་བླང་དགོས་རེད། ཨ་ནི། འཇིག་རྟེན་ཆོས་བརྒྱད་དེ་དེ་གའི་རོ་སྙོམས་བྱས་ནས་སྤང་དགོས་རེད། མགོ་སྙོམས་བྱས་ནས་སྤང་དགོས་རེད། ཨོ་དེ་གསུངས་རེད་རྒྱས་པར་གསུངས། ད་ཕུགས་ནོར་བཅུའི་དོན་གནས་ས། ལམ་བཟང་བགྲོད་པའི་སྣོད། བྱང་ཆུབ་ལམ་བཟང་སྒྲུབ་པའི་སྣོད་མཆོག་ཏུ། རྒྱལ་བས་བསྔགས་པའི་དལ་འབྱོར་ཚང་བའི་རྟེན། ཉིན་མཚན་ཆོས་ཀྱིས་དོན་ལྡན་བྱ་འདོད་གང། ཕུགས་ནོར་འདི་རྣམས་སྙིང་གི་དཀྱིལ་དུ་ཆོངས། ད་འདི་ཕུགས་ནོར་འདི་སོ་སོའི་སྙིང་གི་དབུས་ནས་བཞག་ཞོག་གསུངས་པ་རེད། དལ་འབྱོར་ཚང་བསྡད་མཁན་དལ་འབྱོར་གྱི་ལུས་རྟེན་བཟང་པོ་ཐོབ་བསྡད་མཁན་རེད་པ་ད། ད་འདི་རེད། ཉིན་མཚན་ཆོས་ཀྱིས་དོན་ལྡན་བྱ་འདོད་པ་གང་ཕུགས་ནོར་འདི་རྣམས་སྙིང་གི་དཀྱིལ་དུ་ཆོངས་ས་ངེས་པར་འཆི་ལ་ནམ་འཆི་ངེས་མེད་ཅིང་འཆི་ཚེ་དམ་པའི་ཆོས་ལས་འདི་སྣང་གི་ཕུན་ཚོགས་གང་ཡིན་ཕན་ཐོགས་གཏན་མེད་སྙམ་ས་ད་འཆི་བ་མི་རྟག་པ་དེ་གསུངས་འདུག་པ་ངེས་འཆི་ངེས་པ་འཆི་བ་ངེས་ནམ་འཆི་ལ་ངེས་པ་མེད་པ་འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པ། དེ་ཡིན་དུས་སྒང་ལ་ཨ་ནི་འདི་སྣང་གི་ཕུན་ཚོགས་གང་ཡིན་པ་ཕན་ཐོགས་གཏན་ནས་མེད་པར་ཚེ་འདི་གི་དེ་ནི་བི་གའི་ཕུན་སུམ་ཚོགས་པ་ནོར་ལོངས་སྤྱོད་འཁོར་ཉེ་དུ་འོ་ད་ག་རེ་ཡིན་ན་ཡང་བི་གའི་ཕན་ཐོགས་རྒྱུན་ནས་མེད་པ་དེ་བསམ་བློ་བཏང་ནས་ཨ་ནི་ད་ལྟའི་བློ་ཕུགས་ཆོས་ལ་གཏོད་པར་མཛོད། ད་སོ་སོ་གི་བློ་ཕུགས་དེ་ད་ལྟ་གི་བློ་ཅིག་ཡོག་རེད་པ་ད་བློ་གི་ཕུགས་དེ་ཆོས་ལ་གཏོད། ད་ཆོས་བྱེད་དགོས་ཀྱི་འདུག་ཕན་ཐོགས་ཡ་དེ་ཆོས་རེད་ཤག་དེ་མ་གཏོགས། ཕན་ཐོགས་ཡ་གཞན་པ་ག་གེ་མི་འདུག་བསམ་ཡ་ཅིག་རོ་ད་གཞན་པ་གང་ག་བཞག་སྟེ་འགྲོ་རྒྱུ་རེད་སོ་སོ་གཅིག་རྐྱང་འགྲོ་བའི་སྒང་ལ་ད་ཆོས་ཅིག་བྱས་པ་ཡིན་ན་ཨ་ནི་གཏན་དུ་བདེ་བ་ཡོང་གི་ཡོག་རེད་རང་ལ་ཕན་ཐོགས་གི་རེད་མི་ལ་ཕན་གཞན་ལ་ཕན་ཐོགས་གི་རེད་ཆོས་ཟེར་ཡ་དེ་གིས་ཚེ་འདི་གི་དེ་ཚོས་ཨ་ནི་རང་གཞན་གཉིས་ཀ་ཕུང་ཡ་ཅིག་རེད་རང་ཕུང་གཞན་ཕུང་འགྲོ་ཡ་ཅིག་རེད་འཇིག་རྟེན་གི་འདི་རེད་པ་ད།

རེད་པ་ད། ཨ་ནི་སྒྲུབ་འདུན་ཆོས་སྦྱང། རེད་པ་ད། འདི་ནི་ལམ་བགྲོད་ཆེས་དཀའ་བའི། འདི་ནི། འོ་དེ་ཡིན་དུས་ད་དེའི་བར་ཆད་འདྲ་པོ་བྱས་ནས། མཐུན་རྐྱེན་ཟད་ནས་ཆོས་ཀྱི་བུ་གའི་ཆོས་སྒྲུབ་ཡ་གི་བུ་གའི། རེད་པ་ད། ལམ་ཡང་བགྲོད་ཡ། ཆོས་ཀྱི་ལམ་འདི་བགྲོད་ཡ་གི་དཔེ་བར་ཆད་འདྲ་པོ་ཆགས་ནས་དཔེ་དཀའ་ལས་ཁག་པོ་ཆགས་ནས། རེད་པ་ད། དེ་ནས་བསམ་མནོ་འཁོར་ན། ནམ་དགོས་བསོད་སྙོམས་སློང་བས་འཚོ་འོ་སྙམ།

ད་སྤྲང་པོ་སྤྲང་རྐྱང་བྱས་པ་ཡིན་ན་མི་ཚེ་འཁྱོལ་ཨ་ཡོང། མཚམས་གཅིག་དཔེ་རྒྱུན་ནས་ཟ་རྒྱུ་མེད་པ་ཅིག་ཤི་མི་ཡོང་བས། ན་མི་ཡོང་བས་ན་ནས་ཤི་མི་ཡོང་བས། རེད་པ་ད་ན་ནི་ཡིན་ནས་སྨན་ཟ་ཡ་ར་དགོས་གི་རེད་པ། སྨན་འདི་སྨན་རིན་ཆེན་པོ་ཞེ་དྲག་རེད་ད། བསམ་ནས་ད་དེ་འདྲས་ཅིག་ཐབས་ཤེས་ར་བ་ཅིག་དགོས་གི་རེད་བསམ་བསམ་རེད་པ་ད་དཀའ་སྤྱད་སྲོག་རུམ་ཅུང་ཞིག་དགོས་སྙམ་ན། ཆོས་ཕྱིར་འཁྱགས་སམ་ལྟོགས་གྲིར་འཆི་བཟོད་པས་སྤྲང་ཕུགས་ཤི་ལ་གཏོད་པའི་ཞེ་དམ་མཛོད། ད་ཆོས་ཀྱི་ཆེད་དུ་སོ་སོ་འཁྱགས་ནས་ཤི་ན་ཤི། ལྟོགས་ནས་ཤི་ན་ཤི། ག་འདྲས་སེ་བྱས་ནས་ཤི་ན་ཤི། ཨོ་ད། ཤི་གོ་ཆོད་པ་རེད་བསམ་པ་ཅིག་དགོས་གི་ཡོད་རེད། སྤྲང་ཕུགས་ཤི་ལ་གཏོད་པའི་ཞེ་དམ་མཛོད། སྤྲང་པོ་བྱས་ཨ་ནི་ཤི་ན་ཤི་བསམ་པ་ཅིག་ཡིན་ན་ཡང་དེ་བས་དེ་འདྲའི་གི་སོ་སོའི་ངོས་ནས་ཤི་ནས་བློས་བཏང་པ་ཡིན་ནའི་ཆོས་ཀྱི་རྗེ་ནི། བི་གའི་ཁ་ལག་མ་རག་པ་བྱས་ནས་ལྟོགས་ཤི་ཐེབས་རྒྱུ་ནི་སྲིད་གི་མ་རེད་གསུངས་པ་རེད། ཞེ་དམ་མཛོད། རང་དབང་གནས་མལ་ཡོ་བྱད་གཏན་མེད་ཚེ་ན་རྒས་འཆི་དུས་འཁོར་མཁན་དཀོན་སྙམ་ན་ནོར་སྲུང་རྒད་པོ་འཆི་བ་ཇི་བཞིན་དུ་ཤི་ཕུགས་གྲོག་པོ་སྐམ་པོར་གཏོད་པར་མཛོད། རེད་པ་ད་ང་ཚོ་མང་བ་ཆེ་བ་དེ་བསམ་བློ་དེ་འདྲ་ཅིག་འཁོར་གྱི་རེད་པ་ད། དེ་ནས་སྤྲང་པོ་ད་ཤི་ནས་རེད་པ་ད་ཅི་དང་ཤི་ཡ་ཐག་བཅད་པའི་ལྟོགས་ཤི་ཐེབས་ན་ཐེབས་བསམ་པ་བྱས། ཡིན་ན་ཡང་དེ་ནས་ད་མ་ཤི་གོང་དེ་སྲིད་གོ་རེད་པ་ད། དེ་ནས་རང་ལ་དབང་བའི་ཟེར་ད་སོ་སོ་ལ་དཔེ་དབང་ཡག་གི་ཅིག་སྡོད་ས་ཅིག་ནོར་ལོངས་སྤྱོད་ར་ཅིག་ཡོ་བྱད་འདྲ་པོ་ཅིག་རྒྱུན་ནས་མེད་ན་ཨ་ནི་ན་སོང་ན་དཀའ་ལས་ཁག་པོ་ཅིག་རེད་རྒས་ན་ནི་ཡང་ཡོ་བྱད་སྡོད་ས་མེད་ན་དཀའ་ལས་ཁག་པོ་རེད་རེད་བ་ད་དེ་འདྲའི་བསམ་བློ་འཁོར་བ་རེད་བ་ད་སྔ་མ་དང་འདྲ་གི་མ་རེད་རེད་བ་ད་སྔ་མའི་དུས་ཚོད་དང་འདྲ་གི་མ་རེད་ད་དེང་སང་འཛམ་བུ་གླིང་འགྱུར་བ་ཕྱིན་ཚར་རེད་ག་རེ་ཡིན་ནའི་ཏེ། ཡོ་བྱད་འདྲ་པོ་གཅིག་མེད་ན་དཀའ་ལས་ཁག་པོ་རེད་བསམ་པ་ཡོང་གི་རེད་བ་ད་ཡོང་གི་འདུག་བ། ན་ན་ནི་དཀའ་ལས་ཁག་པོ་རེད་བསམ་པ་དེ། ན་རྒས། ཨ་ནི་འཆི་དུས། འཁོར་མཁན་ཉུང་བ་དེ་སོ་སོ་འཆི་སོང་ན། ད་འཁོར་མཁན་ད་རོ་དེ་བི་ཀ་ལས་ཀ་བྱེད་མཁན་གཅིག་ཚོད་འཆི་བའི་སྒང་ལ་གཅིག་མི་མང་པོ་ར་གཅིག་འཛོམས་དེ་དགོས་གི་འདུག་བ། རེད་བ་ད། དངོས་གནས་བྱས་ན་དེ་དགོས་ཡ་ཡོད་མ་རེད་བ་ད་འཆི་བའི་སྒང་ལ་འཛོམས་དགོས་ཡ་གལ་ཡོད་མ་རེད། སྒྲུབ་པ་ཁོ་སོ་སོའི་ཆེ་ཚགས་རེད། འཛོམས་དགོས་ཡོད་མ་རེད་ཡིན་ཡིན་གྱི་མིན་གྱི་ཨེ་འཛོམས་མེད་འཛོམས་བྱས་ནས་བི་ག་འཛོམས་ཡོད་མ་རེད་ཟེར་འཛོམས་འདུག་ཟེར་ད་དེ་ཞེ་པོ་ཅིག་གལ་ཆེན་པོ་འཇིག་རྟེན་གྱི་སྐད་ཆ་དེ་རེད་བ་ད། འོ་ད་དེ་བསམ་བློ་བཏང་དགོས་མ་རེད། བྱས་པའི་སྒང་ལ། ན་རྒས་འཆི་དུས་འཁོར་འགན་དཀོན་སྙམ་ན་ཟེར། ནོར་སྲུང་རྒན་པོ་འཆི་བ་བཞིན་འོ་ད། ཁྱི་ཤི་བ་ནང་ལྟར་དེ་བྱས་བྱས་འགྲིག་རེད། ཕྱི་ལོགས་སྒོ་འགྲམ་གྱི་ཁྱི་ཤི་སོང་ན།

ནོར་སྲུང་མཁན། རྐུན་མ་སྲུང་མཁན། ནོར་སྲུང་རྒན་པོ་ཟེར་ཁྱི་རེད། ནོར་སྲུང་རྒན་པོ་འཆི་བ་ཇི་བཞིན་དུ་ཤི་ཕུགས་གྲོག་པོ་སྐམ་པོར། གཏོད་པར་མཛོད། འོ་ད་ཤི་ཕུགས་གྲོག་པོ་སྐམ་པོ། མི་མེད་ལུང་སྟོང། གྲོག་པོ་གཅིག་ནང་ལ། ཤི་བ་འདྲ་པོ་གཅིག། ད་དེ་ལ་གོ་མཁན་གང་ཡང་ཡོད་མ་རེད་པ་ད། དེ་འདྲ་ཞིག་བྱས་ན་འགྲིག་གི་རེད་བསམ་པའི་ཐག་བཅད་དགོས་རེད། རང་གཞུ་བཀང་ནས་རང་མདའ་སྡིག་དགོས་ལྟར། རང་ནོར་བསགས་པའི་དགེ་ཆོས་བསྒྲུབ་དགོས་ཞེས་གཞན་ཟེར་ཚིག་ལ་མི་རྟོན། ཟས་གོས་ཀྱི། ཐེབས་མེད་རྡོ་རྗེ་སྔོན་དུ་གཏང་བར་མཛོད། ད། འདི་ཡིན་པ་ད། ཆོས་ཕུགས་བི་གའི་བློ་ཕུགས་ཆོས་ལ་གཏད། གཏད་པ་གསུམ་ཟེར་དེ་གཏད་གཏད་ཟེར་དེ་བློ་ཕུགས་ཆོས་ལ་གཏད། དེ་ནས། ཆོས་ཕུགས་སྤྲང་ལ་གཏད། སྤྲང་ཕུགས་ཤི་ལ་གཏད། གཏད་པ་གསུམ་དེ་འགྲིགས་སོང་ང།

ཡང་ཆོས་རེད། ཡིན་ནའི་མི་ལ་ད་རེ་བ་བརྒྱབ་སྡོད་མི་དགོས་ཡ་དེ་ནི་ཡག་པོ་ཡོང་གི་རེད། ཟེར་ད་དེ་འདྲའི་བཤད་མཁན་ཡོང་གི་རེད་བ་སོ་སོ་ལ་འོ་དེ་གསུངས་པ་རེད། རང་ནོར་བསགས་པའི་དགེ་ཆོས་སྒྲུབ་དགོས་ཞེས་གཞན་ཟེར་ཚིག་ལ་མི་རྟོན་ཟས་གོས་ཀྱི་ཐེབས་མེད་རྡོ་རྗེ་སྔོན་དུ་བཏང། འོ་ད་དེ་འདྲའི་གི་དེ་ནི་སྐད་ཆ་དེ་རེད་བ་ད་སྐད་ཆ་དེ་བི་གའི་སོ་སོ་ལ་བི་གའི་སོ་སོ་གི་བི་གའི། དགའ་ས་ཡག་ས་དང། དེ་འདྲའི་གི་དེ་ན་སྐད་ཆ་དཔེར་ན་བདག་གིས་བཟོ་འདྲ་པོ་ཅིག་བརྒྱབ་པ་ཡིན་ན་སོ་སོ་ལ་བས་མ་ཐེབས་པ། རེད་པ་ད། དེ་གི་དེ་ནི་སོ་སོ་བས་གི་མ་གྲོས་མི་ཐོ་ཡ་ཅིག་རེད་ད། འཐེན་མི་ཐུབ་ཡ། དེ་འདྲའི་གི་སྐད་ཆ་ག་ཚོད་སྙན་པོ་བཤད་པ་ཡིན་ན་ཡང་ན་སོ་སོ་བས་གི། དེ་ལ་བས་གི་ལམ་ཁ་དེ་ལ་ཕར་གཡོལ་མི་ཐུབ་ཡ། མི་ཐེབས་པ། རེད་པ་ད། ཐེབས་མེད། རྡོ་རྗེ་རྡོ་རྗེ་ནང་ལྟར། གོང་དེ་རེད། སྔོན་དུ་བཏང། རེད་པ་ད་སོ་སོ་པི་ཀའི་ཚེ་འདི་བློས་བཏང། རེད་པ་ད་སྤྲང་ཕུགས་ཤི་ལ་གཏད་གང་ག་བྱས་ཚར་རེད་པ་ད་གང་ག་བྱས་ཚར་དུས་ཡང་སོ་སོ་དགའ་ས་ཡག་ས་དང་གཉེན་ཉེ་དུ་ཕ་མ་སྤུན་ཀྱག་སོ་སོ་ལ་དཔེ་ཤ་ཚ་པོ་ཞེ་པོ་ཡིན་མདོག་མདོག་བྱས་བྱས་ནི་སླེབས་ཡོང་ནི་ད་དེ་འདྲས་རང་ད་བཏང་དྲག་རེད། རེད་པ་ད་ཨ་ནི་སོ་སོ་ན་གི་རེད་པ་ད་སོ་སོ་རྒན་འཁོགས་ཡོང་གི་རེད་ཨ་ནི་ན་གི་རེད་དེ་དུས་སྒང་ལ་རྒྱུ་ཅ་ལག་དེ་ཚོ་དགོས་གི་རེད་ད་དེ་འདྲས་བློས་མ་གཏོང་ཟེར་ནི་སླེབས་ཡོང་གི་རེད་བ། ལས་དུས་ད་ཡག་བྱེད་རྒྱུ་ཡོད་མ་འདུག་དུས་ད་དེ་རེད་དེ་ལ་ཡག་མ་བྱེད་རྡོ་རྗེ་ནང་ད་བོད་སྐད་ཐེབ་མི་ཐེབ་བ་ཀོ་ད་འདི་ནི་འདི་རེད་ད་ཐེབས་མེད་རྡོ་རྗེ་དེ་སྔོན་ལ་བཏང་དགོས་རེད་ད། ཐེབས་མེད་རྡོ་རྗེ་སྔོན་དུ་བཏང་བར་མཛོད། ཨོ་ད་མི་དེ་ག་སེ་བཤད་ན་བཤད་ཡ་མི་འདུག་སེ་ལབ་པ་བྱེད་དགོས་རེད་ད་སོ་སོའི་གཉེན་ཉེ་དུ་ད་ཕ་མ་སྤུན་ཆ་ཚོ་བ་མི་དེ་ལ་བཤད་ན་བཤད་ཡ་ཡོད་མ་རེད་ཟེར་ཅིག་ཁ་བཏང་སོང་ན་ཨ་ནི་འགྲིག་དེ་ཡོད་རེད། ཐེབས་མེད་རྡོ་རྗེ་སྔོན་དུ་བཏང་བར་མཛོད། ཆོས་ཕྱིར་ཚེ་འདིའི་ཆེ་ཐབས་བློས་བཏང་ནས། ཟས་མེད་གོས་མེད་སྤྲང་འཁྱམས་བྱེད་པའི་ཚེ། གཞན་གྱིས་འཕྱ་སྨོད་འབྲུག་གི་སྒྲ་གྲགས་ཀྱང། ཁྲེལ་མེད་རྡོ་རྗེ་རྗེས་ལ་བཞག་པར་མཛོད། ད་དང་པོ་གཉེན་ཉེ་དུ་དགའ་ས་ཡག་ས་ཀྱི། བརྩེ་བ་ཡོད་མི་ཚོ་གིས་མར་ཅིག་བྲོས་ཐབས་བྱས་ཏེ་འཐེན་གྱི་རེད་བ་ད། ཆོས་དེ་ནས་མར། དེ་འདྲའི་རང་བློས་བཏང་ཆེད་རེད། དེ་གིས་ཐེབས་མི་ཐུབ་འཐེན་མི་ཐུབ་བ་བྱས།

ཨོ་འདུག་སེ་བྱས་ནས་ཁ་བཏང་ཡོང་གི་རེད། སྨྱོན་པ་རེད་ཟེར་ནས་འདི་ནི། དབེན་ས་པ་ཆེན་པོ་པས་སངས་རྒྱ་ཁ་ལག་ཁ་ལ་བེ་གའི་སྨྱོན་པ་ཟེར་ནས་འབོད་མཚན་ཐོགས་འདུག་བ། དགེ་ལུགས་པའི་བེ་གའི་མི་མ་རེད་འདྲེ་རེད་ཟེར་ཡ་འདྲ་བོ། ཨོ་འདུག་སེ་བྱས་ནས་འདི་ནི། ད་གང་བྱས་བེ་གའི་འདི་རེད། སྨྱོན་པ་ཟེར་ནས་ད་གང་བྱས་བེ་གའི་ཁ་ག་འདྲ་ཟེར་མི་ཡིས་ཁ་ག་སེ་བཏང་ཡོང་ན། སོ་སོ་བེ་གའི་ཆོས་བྱས་ཡ་དེ་ཏག་ཏག་ཚེ་བློས་གཏོང་ཡ་དེ་ཏག་ཏག་བཏང་ནས་བསྡད་དགོས་རེད། ཁྲེལ་མེད་བྱེད་དགོས་རེད་ད། སྤྱིར་བཏང་ཁྲེལ་ཡོད་དགོས་རེད་བ་ང་ཚོ་རོ་ད་ངོ་ཚ་ཡོད་ཁྲེལ་ཡོད་པ་ཅིག་དགོས་གི་རེད་བ་ལ་ད་འདི་ཁ་ཐུག་དེ་ལ་མི་ཁ་བཏང་ཡོང་དུས་སོ་སོའི་ཆོས་ཡག་པོ་བྱས་ནས་བྱས་ཡ་དེ་ལ་མི་ཁ་བཏང་ཡོང་དུས་ཁྲེལ་མེད་པ་དེ་བྱེད་དགོས་ད་རྒྱུན་ནས་དཀོར་ཆོག་ལོག་ནས་དེ་ལ་ཁ་ག་སེ་བཏང་ཡོང་དུས་ད་དུང་དེ་ལས་བེ་གས་ཁྲེལ་མེད་ཚ་རུ་བཏང་ནས་རོ་ད་སྨྱོ་ཚབས་ཆེ་རུ་བཏང་དགོས་རེད་བ་འདི་ནི་ཁྲེལ་མེད་རྡོ་རྗེ་རྗེས་ལ་བཞག། བཞག་པར་མཛོད། ཨོ་འདི་རེད། ད་དེ་ནས་མཐོ་མཐོ་རླུང་བསྐུར་དམའ་དམའ་ཆུར་བཅུག་ནས་ད་སོ་སོ་གི་བའི་ཚེ་འདི་བློས་བཏང་ནས་བའི་མཐོ་ས་མཐོ་ས་དེ་ཚོ་ལ་མཐོ་མཐོ་དེ་ཚོ་བའི་རླུང་ལ་བསྐུར་དམའ་དམའ་དེ་ཚོ་ཆུ་ལ་བཅུག། ཨོ་ད་འོག་ན་འགྲོ་བ་ཆུ་ལས་གཞན་མེད་པའི་དམའ་ས་བཟུང་ནས་ད་སོ་སོའི་འོག་ལ་བའི་ཆུ་མ་གཏོགས་མེད་པ་ཅིག་གང་ག་ལོག་གི་དེ་བའི་དམའ་ས་འདྲ་པོ་ཅིག་དམའ་ས་རྒྱལ་བའི་གདན་ས་ཡིན། ཨོ་འདི་རེད། ཨོ་འདི་ནི།

ཡེ་ཤེས་རྡོ་རྗེ། ཞེས་གསུངས་པ་ད་རྡོ་རྗེ་གསུམ་བྱས་ནས་རྡོ་རྗེ་གཅིག་བི་ཀའི་ཐེབས་མེད་རྡོ་རྗེ་དེ། རོ་དང། ཨ་ནི། ཚེ་བློས་བཏང་ཡོང་དུས་གཉེན་ཉེ་དུ་གིས་མར་འཐེན་ཡ་བྱས། རོ་བ་དེ་ལ་མ་ཐེབས་པར་བྱས་ནས། རོ་བ་གཉེན་ཉེ་དུ་གིས་ཞགས་པ་འདུག་སེ་དབྱུག་ཡོང་དུས་ཨ་ནི་ཞགས་པ་མ་ཐེབས་པར་བྱས་ནས་སོ་སོ་སོ་ཀ་བི་ཀ་བྷ། དྲོད་ཁོལ་དང་ཐེབས་མེད་ཟེར། ད་དེ་ནི། ད་དེ་ནི་གང་ཟག་ཅིག་ལ་མི་ཡི་པའི་ཁ་བཏང་ན་ཁོ་སྨྱོན་པ་རེད་པས་ཁོ་སྤྲང་གོ་རེད་ཁོ་ཅི་རེད་ཅིག་རེད་ཟེར་ཅིག་རེད་བོ་ད་ལབ་ཡོང་ན་དེ་ལ་ཁྲེལ་མེད་བྱས་ནས་པས་ཁྲེལ་མེད་བྱས་ན་བོ་དེ་ག་རང་དང་རྡོ་རྗེ་རྗེས་ལ་བཞག་ཨ་ནི་ཡེ་ཤེས་རྡོ་རྗེ་རང་དང་འགྲོགས་ཡོང་རེད་བོ་ད་ཁྱོད་ཁོ་རང་བསམ་བློ་བཏང་ནས་ཡེ་ཤེས་རྡོ་རྗེ་རང་དང་འགྲོགས་པར་མཛོད་ད་རྡོ་རྗེ་གསུམ་འགྲིག་སོང་ངོ། ད་དེ་ནི། རང་ཉིད་མི་མཐོང་ཆ་འཇོག་མི་བྱེད་ཕྱིར་ཚེ་འདི་དོན་གཉེར་མཐོ་དམན་སུ་དང་ཡང་སྒོ་གསུམ་མི་མཐུན་སྨྱོན་པའི་སྤྱོད་པ་ལྟར། བསྡད་པས་མི་ཡི་གྲལ་ནས་ཕྱིར་བུད་མཛོད་ད་མི་གྲལ་ནས་བུད་ད་མི་གྲལ་ནས་བུད་གོ་རེད། ད་རང་ཤུགས་ཀྱིས་བུད་བུད་འགྲོ་གོ་རེད། རེད་པ་ད་དེ་འདྲ་བྱས་ཡོང་དུས། མི་གྲལ་ནས་བུད་ཡོང་གོ་རེད། མི་གྲལ་མི་གྲལ་ནས་བུད་ཡ་དེ་ལས་སླ་པོ་མི་འདུག་བ་ལམ་སང་མི་གྲལ་ནས་བུད་ཆོག་ཆོག་ཅིག་མི་འདུག་བ་དེ

བརྡེག་བཙོག་བྱས་ཀྱང་ལུས་སྲོག་གཏོང་བཟོད་ཅིང། འཕྲལ་འགྲངས་ཙམ་ལས་ཕུགས་ཀྱི་གསོག་འཇོག་གི་རང་དོན་འདོད་མེད། འདི་ནི་ཁྱི་ཡི་དེ་ནི་གྲལ་སྙེགས་མཛོད། ཨོ་དེར་ད་མི་གྲལ་ནས་མར་བུད་ཚར་སོང་ན། ད་གྲལ་ག་བ་ལ་འགྲོ་དགོས་ཟེར་ན་ཁྱི་གྲལ་ལ་འགྲོ། ཁྱི་ཡི་གྲལ་ལ་འོང།

མི་གྲལ་ནས་བུད་ཁྱི་གྲལ་ལ་སྙེགས། ད་དེ་འདྲའི་བྱས་པ་ཡིན་ན་སྔོན་བྱོན་སྟོན་པ་མཆོག་ནས་བླ་མའི་བར་དམ་པ་ཡོངས་ཀྱི་ཐུགས་རྗེ་མཛད་སྤྱོད་ལྟར་ཆོས་ཕྱིར་སྲོག་གཏོང་དཀའ་སྤྱད་སྙིང་སྟོབས་ཀྱིས་ལྷ་མིའི་བཀུར་འོས་ལྷ་གྲལ་ཐོབ་པར་མཛོད། ད་དེ་འདྲའི་བྱས་པ་ཡིན་ན་ཨ་ནི་ལྷ་གྲལ་ཐོབ་ཡོང་བ་རེད་པ་ད། སྔོན་བྱོན་སྟོན་པ་མཆོག་ནས་རེད་པ་ད། ཨ་ནི་རང་གི་དྲིན་ཆེན་རྩ་བའི་བླ་མའི་བར་གྱི་དམ་པ་ཡོད་རེད་པ་ད། འོ་ད་དེ་ཚོ་གང་ག་བའི་དམ་པ་ཡོངས་ཀྱི་ཐུགས་ཀྱི་བའི། ཐུགས་རྗེ། མཐུན་པ། དམ་པ་ཡོངས་ཀྱི་བའི་མཛད་སྤྱོད་དང་མཐུན་པ། འོ་ད་ཆོས་ཀྱི་ཕྱིར་དུ་བའི་སྲོག་གཏོང། དཀའ་སྤྱད་སྙིང་སྟོབས་ཀྱིས། དེ་འདྲ་བྱེད་པ་ཡིན་དུས་ད་ལྷ་དང་མི་གང་ག་གི་བའི་བཀུར་འོས་པ། འགྲོ་བའི་བཀུར་འོས་པ། དེ་འདྲ་བྱེད་ཀྱི་རིགས་ནི་ད་ལྷ་གྲལ་ཐོབ་ཡོང་ད་གཞི་ནས་ལྷ་གྲལ་ཐོབ། དེ་ལྟར་གསེར་སོགས་ཕུགས་ཀྱི་ནོར་བདོག་པས། མི་འགའ་འཕྲལ་དུ་འཚོ་བ་ཆད་གྱུར་ཀྱང། ཕུགས་ནོར་བཅུ་གི་བི་གའི་དངོས་གནས་ཀྱི་བི་ད་ནོར་ནོར་ཟེར་མིང་བཏགས་འདུག་པ་ཕུགས་ནོར་བཅུ་དེ་ལ། ཕུགས་ཀྱི་བི་གའི་ནོར་འདྲ་བོ་རིན་པོ་ཆེ་འདྲ་བོ་གསེར་འདྲ་བོ་དེ་ད་ལྟ་བཅུ་པོ་དེ་རེད། དེ་ཡིན་དུས། གསེར་སོགས་ཕུགས་ཀྱི་ནོར་དེ་སོ་སོའི་བདོག་ཟེར་ན་གྲ་སྒྲིག་བྱས་བཞག་ན་དུས་རྒྱུན་ཕུགས་ནོར་བཅུ་དེ། སོ་སོའི་རྒྱུད་ལ་བའི་གྲ་སྒྲིག་འདྲ་པོ་བྱས་ན། ཨ་ནེ། མི་འགའ་འཕྲལ་དུ་འཚོ་བ་ཆད་གྱུར་ཀྱང། ཅི་ཡང་མི་སྙམ་བློ་བདེར་ལས་བྱེད་པ་དེ་བཞིན་ཕུགས་ནོར། ཕུགས་ནོར་མཚོན་དོན་མཁྱེན་པར་མཛོད། ཕུགས་ནོར་བཅུ་ཟེར་དགོས་ཡ་ནོར་ནོར་ནོར་ཟེར་དགོས་ཡ་གི་དོན་དག་དེ། ཨ་ནེ་ཧ་གོ་བ་བྱས་སོང་ལ་དཔེ་དང་དོན་སྦྱར་སྟངས་དེ། དེ་བཞིན་ཕུགས་ནོར་མཚོན་དོན་མཁྱེན་པར་མཛོད། དེ་ལྟར་ཕུགས་ནོར། དེ་ལྟར་ཕུགས་ནོར་འདི་བཅུ་བློར་བཞག་ན་ཉོན་མོངས་རྫོང་འགྱེལ་ལས་ངན་གྲུ་བོ་འཇིག། ཕུགས་ནོར་བཅུ་དེ་བྷི་ཀའི་བློ་རྒྱུད་ལ་བཞག་ནས་ཉམས་སུ་བླངས་ན་ཉོན་མོངས་པའི་རྫོང་དེ་འགྱེལ་འགྲོ་བ་རེད། ཉོན་མོངས་ཀྱི་བྷི་ཀ་དམག་རྒྱབ་ས་ཀྱི་རྫོང་འདྲ་བོ་རེད་ད། ག་འདྲའི་ཅིག་བྷི་ཡོད་ན་ཡང་དེ་མར་འགྱེལ་འགྲོ་བ་རེད་ཞིག་འགྲོ་བ་རེད།

མེ་དྲལ་ནི་བུ། ཡིན་ནི་མ་ཡོངས་གྲོགས་གཅིག་གི་དོ། ང་ཚོའི་ཡོང་སྟངས་དེ་མ་དེ་ཡིན་ཙང། ཨ་ནི་མི་གྲལ་ནས་བུད་དང་པོ། ཨ་ནི་ཁྱི་གྲལ་ལ་སྙེགས། ཨ་ནི་ལྷ་གྲལ་ཐོབ། འོ་དེ་རེད། འོ་དེ་ཚོ་གལ་ཆེན་པོ་རེད་འགྲོ་དང། དམ་པ་གོང་མའི་གསུང་ལ་ཡིད་ཆེས་མཛོད། རྗེ་མི་ལས་ཀྱང། ཤི་ན་ངུ་མི་མེད་ཅིང་རོ་ལ་འཁོར་མི་མེད་ན་བསམ་པ་རྫོགས་པར་གསུངས་སོ། རྗེས་མི་ལེགས། དེའི་མགུར་འབུམ་ནང་འདུག་པ་དང་རྣམ་ཐར་ནང་ལ། ཤི་ན་ངུ་མི་མེད། ཤི་བའི་སྒང་ན་ཐ་ནི་པའི་ངུ་མཁན་མེད། རོ། གཉེན་ཉེ་དུ་འདྲ་པོ་ཕ་མ་སྤུན་མཆེད་འདྲ་པོ་དེ་འདྲའི་ཡོད་པ་ཡིན་ན་སོ་སོ་ཤི་སོང་ན་ངུ་འུར་བ་དང། ངུ་འུར་བ་དང་འོ་དེ་འདྲའི་ངུ་མཁན་མེད་བ། ཨ་ནི་རོ་ལ་པའི་འཁོར་མཁན་མེད་བ། རོ་ལ་བདག་པོ་རྒྱག་མཁན་མེད་ན་དེ་ཡག་པོ་ཞེ་དྲག་རེད་གསུངས་པ་རེད། རོ་ལ་བདག་པོ་རྒྱག་མཁན་ག་ཚད་མང་ན་ཨ་ནི་དེ་སྡུག་པ་རེད། རོ་དང། ད་ལྟའི་ཆོས་གོས་དེ་སོང་ཡོད་ནི་སྤོ་ཇོ། རོ་སྤོ་ཇོ་ཤ་སྟག་ལོག་བ་རེད་ཅེས་མི་འདུག་ཨེ་འོང། རོ་ལ་བདག་པོ་རྒྱག་མཁན་མེད་ན་དེ་ཡག་རེད། རོ་ལ་བདག་པོ་རྒྱག་མཁན་ག་ཚད་མང་ན་འོ་དེ་སྡུག་པ་ཡིན་པའི་རྟགས་རེད། ཆོས་བྱེད་ཀྱི་མེད་པའི་རྟགས་དེ་འོ་དེ་རེད། ག་རེ་ཟེར་ཁོས་བི་ཀའི་སྲིད་བྱེད་དེ་ཡོད་རོགས་ག་ས་ག་ལ་ཕར་བྱེད་ཚུར་བྱེད་ངོ་ཤེས་པ་མང་པོ་ཆགས་དེ་ཡོད་རོགས་འོ་དེ་རེད། ཆོས་བྱེད་ནི་བེར་མི་མེད་ལུང་སྟོང་ལ་བསྡད་དེ་ན་ཨ་ནི་རོ་ལ་བདག་པོ་རྒྱག་མཁན་སུ་ཡོད་རེད། ཡོད་མ་རེད་པ་ད། འོ་དེ་ཡིན་དུས། རྗེ་བཙུན་མི་ལ་གིས་ཤི་ན་ངུ་མི་མེད་ཅིང་རོ་ལ་འཁོར་མི་མེད་ན་བསམ་པ་རྫོགས་པར་གསུངས་སོ་ཟེར་རྗེ་བླ་མའི་སྐུ་ལ། ད་ལྟའི་འདི་རེད། གསུང་ཡག་གི་ཚིག་དེ་རྗེ་བླ་མའི་སྐུ་ལ་གསོལ་བ་འདེབས་སྤྲང་རི་ཁྲོད་ཟིན་པར་བྱིན་གྱིས་རློབས་ང་སྐྱིད་པ་གཉེན་གྱིས་མ་ཚོར་ཞིང་སྡུག་པ་དགྲ་ཡིས་མ་ཚོར་བར། རི་ཁྲོད་འདི་རུ་འཆི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། རྗེ་བཙུན་མི་ལས་གསུང་གི་འདུག་པ་གསུང་འདི་བི་ཀའི་གསུང་ཚ་པོ་སྙན་པོ་ཞིག་ཡོད་རེད། འདི་ནི་རྗེ་བླ་མའི་སྐུ་ལ་གསོལ་བ་འདེབས་ཚུལ་ད་དང་པོ་དེ་བཤེས་གཉེན་བསྟེན་ཚུལ་དུ་བི་གའི་རྩ་བ་ཅིག་གསུངས་ཡོད་རོགས་ད་སྤྲང་རི་ཁྲོད་ཟིན་པར་བྱིན་གྱིས་རློབས་ཟེར་འོ་ད་སྤྲང་པོ་གི་ཐོག་ནས་བི་གའི་རི་ཁྲོད་ལ་ཟིན་པ་དེ་བྱིན་རླབས་གནང་རོགས་གནང། ང་སྐྱིད་པ་གཉེན་གྱིས་མ་ཚོར་ཞེས་པས་ད་སྐྱིད་པོ་ཉམས་ལེན་གནང་ནས་དངོས་གནས་ཀྱི་སྐྱིད་པོ་ཆགས་ཏེ་ཡོད་རོགས་ད། ཡིན་ན་ཡང་འདི་ནི་གཉེན་ཚོ་གིས་ཧ་མ་གོ་བ་ཅིག་འཇིག་རྟེན་པ་ཡིན་ན་ང་སྐྱིད་པོ་ཡོང་ཡ་འདི་ཁོ་ཚོས་ཧ་གོ་རོགས་བྱེད་གནང་སང་ཕ་ཡི་གེ་ར་སྐུ་ག་ཆོད། ཕོ་བོ་རྣམས་ལ་གཅིག་བྱས་པ་ང་སྐྱིད་པོ་ཡོད་ད་ད་དེང་སང་ཟེར་དེ་ཕར་ལབ་ཡོད་རོགས་ད། འདི་དེ་མ་རེད་ངས་གཅིག་ང་སྐྱིད་པ་དེ་གཉེན་གྱིས་མ་ཚོར་བྱས་ན། རོགས་ད། འདི་ནི། ང་སྐྱིད་པ་གཉེན་གྱིས་མ་ཚོར་ཞིང་སྡུག་པ་དགྲ་ཡིས་མ་ཚོར་བ་ཟེར་བ་དེ་རེད། སྡུག་པ་དེ་དགྲ་ཡིས་མ་ཚོར་བ། རི་ཁྲོད་འདི་རུ་འཆི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། རྒས་པ་གྲོགས་ཀྱིས་མ་ཚོར་ཞིང་ན་བ་སྲིང་མོས་མ་ཚོར་བར། རི་ཁྲོད་འདི་རུ་འཆི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། ཤི་བ་མི་ཡིས་མ་ཚོར་ཞིང།

ཤ་རུས་སྦྲང་མས་འཇིབ་པ་དང། རྩ་ཆུ་འབུ་ཡིས་ཟ་བར་རི་ཁྲོད་འདི་རུ་འཆི་ནུས་ཟེར་བ་དང་ཤ་རུས་དེ་ཚོ་སྦྲང་མ་གིས་ཕར་ཟ་རོགས་བྱེད། རྩ་དང་ཆུ་བ་དེ་ཚོ་འབུ་ཡིས་ཟ་རོགས་བྱེད། རི་ཁྲོད་འདི་རུ་འཆི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། ང་སྒོ་ན་མི་རྗེས་མེད་པ་དང་ནང་ན་ཁྲག་རྗེས་མེད་པ་རུ་རི་ཁྲོད་འདི་རུ་འཆི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། རོ་ལ་འཁོར་མི་མེད་པ་དང་ཤི་ན་ངུ་མི་མེད་པར་ད་ལྟའི་དུ་བ་ད་གའི་ལུང་དེ། ཤི་ན་ངུ་མི་མེད་གསུངས་པ་འདི་རོ་ལ་འཁོར་མི་མེད་པ་དང་ཤི་ན་ངུ་མི་མེད་པ་རུ་རི་ཁྲོད་འདི་རུ་འཆི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། དེ་རེད་ད་ང་ཚོ་དུས་རྒྱུན་དེ་ཡིན་ན་རོ་ལ་འཁོར་མི་མང་བ་ཤོག་ཤི་ན་ངུ་མི་མང་བ་ཤོག་ཟེར་ཡོད་དེ་སྨོན་ལམ་རྒྱབ་པའི་བཟོ་འདྲ་ཅིག་རེད་དེ་གི་ཐབས་ཤེས་བྱེད་སྡོད་པའི་བཟོ་འདྲ་ཅིག་རི་ཁྲོད་རི་ཁྲོད་ནང་ལ་མ་ཤི་རུ་ཅིག།

སྟོན་པ་ཤཱཀྱ་ཐུབ་པ་ནས་དྲིན་ཆེན་རྩ་བའི་བླ་མའི་བར་དགོངས་པ་དག་ག་ན་རེ་བ་དང་དེ་རེ་ཐེབས་ན་བསམ་པ་རྫོགས་པ་ཡིན་ཞེས་གསུངས། རང་གི་རོ་དོར་བའི་དངུལ་ཆེ་དགོས་སྙམ་ཡང། རོ་ད་ལྟ་ཤི་བའི་སྒང་ལ་གཞན་མ་བྱུང་ན་རོ་མ་གཡུག་ས་གི་དེ་ནས་ཅིག་ཆད་ཅིག་སྒུག་གི་རེད་བསམ་བསམ་བྱས། སྙམ་ཡང་དེ་ནས་མི་ཚོ་སྐྱུག་བྲོ་སྟེ་མྱུར་དུ་འབུད་ཐབས་བྱེད་པ་ལས་རོ་མལ་སར་ལུས་འགྲོ་བའི་དོགས་པ་གཏན་ནས་མི་དགོས་ཟེར་བ་ལྟར་མལ་སར་ལ་རོ་ལུས་འགྲོ་ཡག་གི་སེམས་ཁྲལ་ཁྱོན་ནས་བྱེད་དགོས་མ་རེད། མི་ཚོ་སྐྱུག་བྲོ་ནས་འབེབས་ཀ་དྲི་མ་ཁ་ནས་གང་ཟག་གཅིག་མ་དཔེ་གཡུག་ཐབས་བྱེད་བྱ་ག་རེད་ཟེར་འོང། འགྲོ་བ་དང། རོ་མ་གཡུག་པའི་དོགས་པ་བྱེད་བྱེད་དགོས་མ་རེད་ཟེར་ཏེ་ཁང་པ་སྟོང་པ་ནང་ལ། དེ་ནས་རོ་མལ་སར་ལུས་འགྲོ་བའི་དོགས་པ་གཏན་ནས་མི་དགོས། དེ་ལྟར་ཆོས་བརྒྱད་བློས་བཏང་སྟེ་བློ་ཐག་ཆོད་ཐུབ་པ་བྱུང་ན་འཇིག་རྟེན་འདིའི་བདེ་སྐྱིད་སྙན་གསུམ་སྤུངས་པ་བཞིན་དུ་འོང་སྲིད། ད་བདེ་སྐྱིད་སྙན་གསུམ་དེ་ཚོ་སླེབས་ཡོང་ངོ་ད་སྤུངས་པ་བཞིན་དུ་འོང་སོང་ད་འདི་བ་ཚ་ལ་དེ་ཀུ་སང་དེ་བཞིན།

དེ་ལྟར་ཆོས་བརྒྱད་བློས་བཏང་སྟེ་བློ་ཐག་བཅད་ཐུབ་པ་བྱུང་ན། འཇིག་རྟེན་འདིའི་བདེ་སྐྱིད་སྙན་གསུམ་སྤུངས་པ་བཞིན་དུ་འོང། འདི་རེད། ཤོག་གུ་བཞི་བརྒྱ་དང་དྲུག་ཅུ་རེ་གཅིག་གི། དེ་ནས་ཡིག་ཕྲེང་བཞི་པ་དེ། བདེ་སྐྱིད་སྙན་གསུམ་སྤུངས་པ་བཞིན་དུ་འོང། དེས་ན་འཇིག་རྟེན་ཆོས་བརྒྱད་དོན་དུ་གཉེར་བ་ནི་འཇིག་རྟེན་པ་ཡིན་ལ།

ཆོས་པ་ཡིན། ཚེ་འདི་བློས་བཏང་ན་ཆོས་པ་ཆགས་པ་རེད། ཁྱིམ་པ་ཚོ་ཡིན་ན་རབ་ཏུ་བྱུང་ཡོད་མ་རེད། དགེ་ཚུལ་སློང་མ་རེད་རབ་བྱུང་མ་རེད། ཚེ་འདི་བློས་བཏང་ན་ཆོས་པ་རེད། ཆོས་པ་ཡིན་མིན་དེ་ཚེ་འདི་བློས་བཏང་ཐུབ་མ་ཐུབ་ཅིག་རེད། ཚེ་འདི་བློས་བཏང། བ་ལ་ཚེ་འདི་བློས་ཐོངས་པར་ཆོས་པ་ཡིན། ད་ཚེ་འདི་བློས་བཏང་བ་ལ་ལས་སླ་བར་བྱེད་ཀྱི་ཡིན་ན་ནི་རབ་ཏུ་བྱུང་བ་ཚོ་བློས་བཏང་ལས་སླ་ཡོད་རེད། རབ་བྱུང་ཚེ་འདི་དོན་ཉུང་བ་བྱ་བ་ཉུང་བ་དངོས་གནས་ཀྱི་རབ་བྱུང་ཅིག་ཡིན་ན་རེད་པ། སྟོན་པ་ཐུགས་རྗེ་ཅན་གྱི་རྗེས་འཇུག་གི་རབ་བྱུང་ཡིན་ན་ནི་དོན་དག་ཉུང་ཉུང། སོ་སོའི་སོ་སོའི་དོན་དག་ལ་དོན་དག་ཉུང་ཉུང་རེད། ད་དགེ་འདུན་གྱི་དོན་དག་ལ་བྱེད་སྟངས་དོན་དག་མང་པོ་ཡོད་ན་བྱ་བ་ལས་ཀྱི་འཁོར་ལོ་རེད་པ་ཁོ་རང་ཁོ་རང་དོན་དག་བྱེད་མཁན་ཁ་ཤས་ཤིག་རེད། སྒང་ག་ལོག་གིས་དེའི་དོན་དག་བྱེད་དགོས་མ་རེད་པ། སོ་སོའི་བྱས་ཙང་སོ་སོའི་བྱ་བ་ཉུང་བ་དོན་ཉུང་བ་སོགས་དེ་རེད། འོང་དེ་ནི། འོང་དེ་ནི།

དགེ་བཤེས་པོ་ཏོ་བས་འབྲོམ་སྟོན་ལ། ཆོས་དང་ཆོས་མ་ཡིན་པའི་གནམ་ཐིག་གང་ལགས་ཞེས་ཞུས་པས་ཟེར་ད་པོ་ཏོ་བས་ཡར་འབྲོམ་སྟོན་པ་ལ་བཀའ་འདྲི་ཞུས་ནས་ཆོས་དང་ཆོས་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཆོས་མ་ཡིན་པ་ཟེར་ན་ག་འདྲ་ཅིག་རེད་གནམ་ཐིག་འདྲ་པོ་ག་རེ་རེད། འདྲ་པོ་ད། འདི་ཕྱོགས་དེ་ཆོས་འདི་ཕྱོགས་དེ་འཇིག་རྟེན་ཟེར་ཆོས་མ་ཡིན་པ་ག་རེ་རེད་ཞུས་པའི་སྒང་ལ། གནམ་ཐིག་གང་ལགས་ཞུས་པས་ཟེར། ཉོན་མོངས་པའི་གཉེན་པོར་འགྲོ་ན་ཆོས་ཡིན། མི་འགྲོ་ན་ཆོས་མིན་གསུངས་པ་རེད་ཟེར། གསུང་སྟངས་དེ་མི་འདྲ་བ་ཡོད་རེད། འོ་དེ་ཉོན་མོངས་ཀྱི་གཉེན་པོར་འགྲོ་གི་འདུག་ན། ད་གང་ཅིའི་ཉོན་མོངས་ལ་གནོད་ཀྱི་འདུག་ན་ནི་ཆོས་ཆགས་པ་རེད། ཉོན་མོངས་ལ་ཕན་གྱི་འདུག་ན་ནི་ཨ་ནི་ཆོས་མ་ཡིན་པ་རེད། ཆོས་མ་ཡིན་པ་རེད། མི་འགྲོ་ན་ཆོས་མིན། འཇིག་རྟེན་པ་ཀུན་དང་མི་མཐུན་ན་ཆོས་པ་ཡིན།

ཆོས་དང་འཇིག་རྟེན་རྒྱབ་འགལ་དུ་འགྲོ་བའི་གནད་དེ་ཡིན་གྱི་ཟེར། ད་དེ་རྒྱབ་འགལ་འགྲོ་བའི་གནད་དེ་རེད་མ་གཏོགས་ཁ་ཏོན་བྱེད་རྒྱུ་དང་གཞིས་ཁང་སྐྱོང་རྒྱུ་གཉིས་ཀ་སུས་ཀྱང་ལྕོགས་ཟེར་དེ་འདྲའི་ཅིག་དང། བོད་པ་དང་ཆོས་སྲིད་ཟུང་འབྲེལ་གྱི་བཟོ་འདྲ་པོ་བྱེད་ཁག་བྱས་ནས་སོ་སོ་ཁ་འདོན་ཞེ་པོ་བྱེད་ཁག་བྱས་འོ་ད་གམ་པའི་ང་ལོང་རེ་བྱས་ཡག་ཁ་འདོན་བྱས་ཨ་ནི་ཡང་གཞིས་ཀ་སྐྱོང་ཡག་འདྲ་པོ་ད།

རང་རེས་ཆོས་བརྒྱད་ལ་ཐུགས་དམ་གྱི་མཐིལ་དུ་བྱས་པས་ལུས་ཆོས་པའི་གཟུགས་བརྙན་ཙམ་ལས་སེམས་འཇིག་རྟེན་ཁྱིམ་པ་དང་ཁྱད་མེད་པ་འདི་བྱུང་ཟེར། ད་ང་ཚོའི་བོད་སྐད་ཐུགས་དམ་གྱི་མཐིལ་འདྲ་བོ་དེ་འཇིག་རྟེན་ཆོས་བརྒྱད་བྱས་པ་ཡིན་དུས། གཟུགས་པོ་ཕར་ལྟ་གི་ཡིན་ན་ནི་ཆོས་པ་འདྲ་བོ་ཅིག་རེད་ཆོས་པའི་གཟུགས་བརྙན། ཆོས་གོས་དེ་ཚོ་གོན་ཆོས་གོས་སྣམ་སྦྱར་གོན་རེད་པ་ད་ལྟ་རབ་ཏུ་བྱུང་བ་ཡིན་ན། གཟུགས་བརྙན་ཙམ། སེམས་དེ་འཇིག་རྟེན་ཁྱིམ་པ་ཚོ་དང་གཅིག་པ་གཅིག་རྐྱང་ཅིག་ཆགས་ན་ནི།

ཆོས་བཞིན་འདུལ་བ་བཞིན་ཟེར་པི་ཀ་འགྲིག་ཡོད་རེད་སྒྲིག་ལམ་ཡོད་རེད་ཁྲིམས་ཡོད་རེད་སངས་རྒྱས་ཀྱི་ཁྲིམས་རེད་པ་ད་གསར་པ་བཟོ་དགོས་ཡ་གང་ཡང་ཡོད་མ་རེད་ཁྲིམས་ནང་ལ་པའི་བཅུག་བཞག་ཡོད་རེད་པ་ད་དགེ་ཚུལ་ཡིན་ན་ཁྲིམས་བླང་འདས་སོ་དྲུག་དགེ་སློང་ཡིན་ན་པི་ཀ་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ཟེར་ཡ་འདྲ་བོ་ཁྲིམས་ཁོ་རང་གཅིག་བཟོས་བཞག་ཡོད་རེད་པ་ད་སངས་རྒྱས་ཀྱི་བྱས་ཙང་དེ་ཡོད་ཙང་གང་བྱུང་མ་བྱུང་བྱེད་གི་མ་རེད་བ་གྲྭ་པ་བྱས་ན་ཕན་ཐོགས་ཡོད་རེད་སོ་སོའི་ངོས་ནས་ཡིན་ནའི་པི་ཀའི་བསྐལ་པ་བཟང་པོ། བསོད་ནམས་ཆེན་པོ། འོ་ད་སོ་སོ་དང་གཉེན་ཉེ་ཚན་ཚོས་ཡིན་ནའི་བསོད་ནམས་ཐོབ་ཡ། ལུང་པ་ལ་ཡིན་ནའི་པིག་གེ། ཡར་རྒྱས་ཀྱི་གུ་གེ་ཡོད་ནས་གྲྭ་པ་བྱས་ན་ཡར་རྒྱས་འགྲོ་ཅིག་རེད། དཔལ་འབྱོར་གྱི་ཐོག་ལ་ཡིན་ནའི། ཞེ་དྲག་འཕྲོ་བརླག་འགྲོ་ཡ་ཡོད་མ་རེད། འོ་དེ་རེད། དེ་ཙང་གྲྭ་པ་དེ་གལ་ཆེན་པོ་རེད་འདུག་བ། ཅེས་གེ་རེད་གྲྭ་པ་བྱས་ནས་གྲྭ་པ་བྱས་ཡ་དེ་དངོས་གནས་བྱས་ན་གྲྭ་པ་ཡག་པོ་བྱས་ཡ་དེ་གལ་ཆེན་པོ་ཡོད་རེད། དངོས་གནས་གལ་ཆེན་པོ་ཡོད་རེད། རེད་པ་དང། དཔེར་ན་མི་སྟོང་ཕྲག་གཅིག་གིས་གྲྭ་པ་བྱས་བཞག་ཡིན་ན་སྟོང་ཕྲག་གཅིག་གིས་དོན་དག་གི་ཁྱིམ་པའི་ལས་ཀ་བྱས་ནས་སྤུ་གུ་བུ་རུ་མང་པོ་ཡོང་ཡ་གི། ཨ་ནི། དེ་བྱེད་དགོས་མ་རེད་དཔལ་འབྱོར་གྱི་ཐོག་ལ་དཀའ་ལས་དེ་འདྲའི་རྒྱབ་དགོས་ཡ་ཡོད་མ་རེད་བ། དེ་མ་བྱས་ན་ཨ་ནི་མི་སྟོང་ཕྲག་གཅིག་ལ་མི་ཁྲི་གཅིག་འཕེལ་འགྲོ་གི་རེད་ཨ་ནི་འབུམ་འཕེལ་འགྲོ་གི་རེད་འོ་དེ་རེད།

ད་ཆོས་རྣམ་དག་ཡོང་ཡག་གི། ཚེ་བློས་བཏང་ཐུབ་ཡ། ཆོས་རྣམ་དག་ཡོང་ཡག་དེ། ག་རེ་རེད་ཟེར་ན། ཨ་ནི་འཆི་བ་མི་རྟག་པ་དེ་བསམ་བློ་བཏང་དགོས་རེད། འཆི་བ་མེད་དག་པ་དེ་རེད། འཆི་བ་མེད་དག་པ་དགོངས་པ་དེ་ཡིན། ཚེ་འདི་བློས་མ་བཏང་ན། ཆོས་གང་བྱས་ཚེ། ཆོས་གང། བྱས་ཚེ་འདི་པ་ལ་ཤོར་འགྲོ། ཚེ་བློས་མ་བཏང་ན། རང་ངོས་ནས་འཇིག་རྟེན་ཆོས་བརྒྱད་མགོ་སྙོམས། འོ་ད་དེ་ནི་ལྟོ་གོས་གཏམ་གསུམ་གྱི་ཞེན་པ་བློས་བཏང་དགོས། ལྟོ་གོས་གཏམ་གསུམ་གྱི་ཞེན་པ་ལྟོ་དང་གོས་གཏམ། ཨ་ནི་དེ་ལ་དཔེ་གི་ཆགས་ཞེན་དེ་བློས་བཏང་དགོས་རེད་རེད་པ་ད་ལྟོ་མ་ཟ་སྡོད་དུག་ལོག་མ་གོན་སྡོད་གསུང་གི་ཡོད་མ་རེད་པ་ད་ལྟོ་མ་ཟ་སྡོད་དུག་ལོག་མ་གོན་དམར་ཧྲང་སྡོད་གསུང་གི་ཡོད་མ་རེད་རེད་པ་ད་ཡིན་ནའི་དེ་ལ་ཆགས་ཞེན་མེད་པ་བྱེད་ཁ་ལག་བཟས་པ་ཡིན་ནའང་ཆགས་ཞེན་མེད་པ་བྱེད་རེད་པ་ད། རྒྱགས་ཕྱིར་མ་ལགས་བསྙེམས་པའི་ཕྱིར་མ་ལགས་མཚག་ཕྱིར་མ་ལགས་ལུས་གནས་འབའ་ཞིག་ཕྱིར་གསུང་ཡ་འདྲ་པོ་ཡོད་རེད་པ་ད་འོ་བ་ད་དེ་ནི་ལྟོ་གོས་གཏམ་གསུམ་གྱི་ཞེན་པ་བློས་བཏང་དགོས་ཞེན་པ་བློས་བཏང་གོ།

ཆོས་རྐྱང་རྐྱང་གནང་ནས་བི་གས། དེ་དང་གཞན་དག་བི་གས་བདག་ཏུ་གྱུར་ནས་དངོས་གནས་བྱས་ནས་དང་སྐུ་ཆས་མང་པོ་རེད་པ་ད་སྐུ་རང་བི་གས། སྐུ་ཆས་ཇི་ཙམ་མང་པོ་ཡོད་ན་ཡང་དེ་ཚོ་ལ་བདེན་འཛིན་ཁྱོན་ནས་མ་གནང་བ་དང་དྲིལ་བུ་དང་དེ་གཅིག་མ་གཏོགས་རྡོ་རྗེ་དྲིལ་བུ་གཅིག་མ་གཏོགས་ཆོས་གོས་རྣམ་གསུམ་དེ་མ་གཏོགས་གཞན་ངའི་ཡིན་བསམ་པ་གཅིག་མེད་གསུངས་པ་གང་དགའ། རྒྱལ་བ་བསྐལ་བཟང་རྒྱ་མཚོས་རོལ་བ་དང་གཞན་དག་ངའི་ཡིན་བསམ་པ་གཅིག།

ཆོས་གོས་རྣམ་གསུམ་ལས་རང་གི་ཡིན་པ་ཡིན་སྙམ་པ་གཞན་མེད་སོ། ད་པཎ་ཆེན་བློ་བཟང་ཡེ་ཤེས་ལ་དངུལ་རྟ་རྨིག་མ་བརྒྱ་ཕུལ་བ་ལའང་མ་མཉེས་སོ་ཟེར། འོ་ད་ད་སྦྱིན་བདག་ཡིན་ནའི་ག་ཡིན་ནའི་གཅིག་གིས་ཡ་དངུལ་རྟ་རྨིག་མ། འོ་ད། བརྒྱ་ཐམ་པ་ཕུལ་ཡིན་པ་འདྲ་བརྒྱ་ཐམ་པ། ཕུལ་བའི་སྒང་ལ་རྡོ་ཚད་རྟ་རྨིག་མ་ཡིན་གྱི་རེད་བ། དེ་ནས། བརྒྱ་ཕུལ་བའི་སྒང་ལ་ཡང་ཐུགས་མཉེས་པོ་མ་བྱུང་བ་ཡིན། འོ་དེ་རེད། རང་རེ་ལྟོ་གོས་གཏམ་གསུམ་གྱི་ཞེན་པ་ལས། ཨ་ནི། འགའ་ཞིག། ཨོ་ད། མང་ཆེ་དེ་ལྟོ་དང་གོས་དང་གཏམ་གསུམ་གའི་ཞེན་པ་ལས། འགའ་ཞིག་གཅིག། འགའ་ཞིག་གཉིས། འགའ་ཞིག་ནི་གསུམ་གས་འཆིང་བ་ཡིན།

མཁས་བཙུན་སྟོན་སྒོམ་སུ་ཡིན་ཀྱང་གཏམ་སྙན་གྲགས་འདོད་པ་མང་མང་ཆེ། མཁས་པ་ཡིན་ཟེར་མཁན་བཙུན་པ་ཡིན་ཟེར་མཁན་འོ་ད་སྟོན་པ་ཡིན་ཟེར་མཁན་དེ་ཕལ་མོ་ཆེ། ད་དེ་ནང་ལ་རེ་ཙམ་རེ་ཙམ་ད་ཡི་གང་མིན་ཚད་ཅིག་ཡོག་རེད་བ་ད་སྒང་ག་བློས་བཏང་ཐུབ་ཉེན་དེ་རེད་མ་གཏོགས་མང་ཆེ་དེ། གཏམ་སྙན་གྲགས་འདོད་པ་མང། རྗེ་འགྲོ་བའི་མགོན་པོས་ཚེ་འདི་མཁས་བཙུན་སྒོམ་མཁན་ཡང། ཚེ་འདི་མཁས་མཁས་ལོ་བཙུན་ལོ་འདོད། མཚམས་བཅད་ཡ་ཐེམ་ཡི་གེ་བྲིས། མི་དང་མི་འཕྲད་སྒོམ་ཆེན་ཡང། ཚེ་འདི་སྒོམ་ཆེན་བཟང་ལོ་འདོད། ཅེས་དང། ཐ་ན་དཀོན་མཆོག་མཆོད་པ་རེ་བྱེད་ཀྱང་མི་ཡིས་མཐོང་དུ་རེ། མ་མཐའ་དཔེར་སོ་སོས་དཀོན་མཆོག་མཆོད་པ་རེ་གཅིག་དཀོན་མཆོག་ལ་མཆོད་པ་གཅིག་དེ་ས་གཅིག་དཔེར་བརྒྱ་མཆོད་འདྲ་གཅིག་ཕུལ་བ་ཡིན་ན་ད་དེ་གཅིག་མི་གཅིག་གིས་མཐོང་རོགས་བྱེད་ན་བསམ་ལོ་ད་མི་ཚོས་ཧ་གོ་རོགས་བྱེད་ན་བསམ་ལོ་ད་བ་དེ་འདྲ་བྱེད་ཀྱི་འདུག་བ་ད་བ་དེ་མཆོད་པ་དེ་སྤུས་དག་པོ་ཡོང་གི་མ་རེད། ཐ་ན་དཀོན་མཆོག་མཆོད་པ་རེ་བྱེད་ཀྱང་མི་ཡིས་མཐོང་དུ་རེ། མི་མེད་ལུང་སྟོང་ལ་དཔེར་མཆོད་པ་ཕུལ་ཡ་དེ་མཆོད་པ་ཕུལ་ཡ་སྟོབས་ཆེ་བ་ཡོང་གི་རེད་གསུང་གི་འདུག་བ་སུས་ཀྱང་མི་མཐོང་ས་དེ་ལ་ཕུལ་ཡ་ཨ་ནི་བརྒྱ་མཆོད་དང་ཁྲི་མཆོད་འབུམ་མཆོད་ཕུལ་བཞག་ན་དེ་དཔེ་སྟོབས་ཆེན་པོ་ཞེ་པོ་ཡོག་རེད་ད་དེ་གཅིག་གིས་མཐོང་རོགས་བྱེད་ན་ས་ཡང་དུ་མཐོང་དེ་དེ་བསམ་བློ་འཁོར་ཡ་གས་ཡོག་མ་རེད་བ། བྱས་ཙང། འདི་ནི་ཐ་ན་དཀོན་མཆོག་མཆོད་པ་རེ་བྱེད་ཀྱང་མི་ཡིས་མཐོང་དུ་རེ་ཞེས་སོགས་རྒྱ་ཆེར་བསྩལ་ཏེ། ཁ་ཅིག་སྒོམ་ཆེན་དང་གྲུབ་ཐོབ་རློམ་ཞིང་ལྟོ་གོས་ལ་གྱོང་བསྐུར་ཏེ་མེ་ཏོག་དང་རྡེའུ་བཅུད་ལེན་སོགས་དཀའ་སྤྱད་ལ་བརྩོན་ཡང། འོ་འདི་རེད། ད་གཏོགས་སུ་ངེས་འབྱུང་ཅི། ཁ་ཅིག་མི་ཁ་ཤས་འོ་ད། འོ་ད་སྒོམ་ཆེན་དང་གྲུབ་ཐོབ། སྒོམ་ཆེན་ཡིན་ཟེར་ཡག་འདྲ་བོ་དང། གྲུབ་ཐོབ་ཡིན་ཟེར་ཡག་གི་མི་ཚོས་ཨ་ནི་ལྟོ་གོས་ལ་གྱོང་བསྐུར་ནས་རྡེའུ་བཅུད་ལེན་བྱེད་ཉེན་དེ་འདྲའི་ཨ་མ་ཡིན་ན།

མེ་ཏོག་དང་འདི་རྡེའུ་ཆོས་ལེན་སོགས་བཀའ་ཆད་ལ་བརྩོན་ཡང་གཏིང་ནས་གཏམ་འདོད་ཅུང་ཟད་རེ་མེད་པར་དགོས་སོ་ད་གཏམ་འདོད་དེ་ཡོད་པ་ཡིན་ཙང་དེ་ཡི་གེ་གཏམ་འདོད་དེ་སྤང་མ་ཐུབ་ན་གཏམ་འདོད་དེ་གི་ཞགས་པ་དེ་གི་བཅིངས་ནས་གང་ཟག་གཅིག་ལ་ཨ་ནི། མ་གྲོལ་འགྲོ་གི་རེད། བཅུད་ལེན་ཁོང་མ་བཅོས་པ་བྱས་ནས། དེ་ནས་དེ་དེ་ནས་དེ་ན་དཔེ་ཆོས་ལས། གོང་མོ་ཐེམ་ཐེམ་རྩ་ཝ་དང་སྤྲེ། པོ་ཏོ་བའི། དཔེ་ཆོས་རིན་ཆེན་སྤུངས་པའི་ནང་གི་རྩ་བ་གཅིག་རེད། གོང་མོ། ཐེམ་རྩ། ཝ། སྤྲེ། སོ་སོ་སོ་སོ་གི་དཔེ་འདྲ་བོ་ལོ་རྒྱུས་འདྲ་བོ་དེ་རེད། ད་གོང་མོ་ཟེར་ཡ་དེ་ག་རེད་ཟེར་ན་གོང་མོ་ནི་དབྱར་གྱི་ཕུ་ཆུ་ཆེ་དུས་ན། དབྱར་ལ་ཕུ་ཆུ་ཆགས་པ་དང་ཡོང་གི།

སྲེ་མོ་ན་རེ་ད་ཁོས་བསམ་མནོ་ལ་ཁོས་བསམ་མནོ་དེ་ཨ་ནི་ཚོའི་སྐད་ཆ་ལ་བསྒྱུར་ནས་གསུངས་ཤག་རེད། དེ་ནས་ཁོས། སྲེ་མོ་ན་རེ། གོང་མོ་འབྲི་སྐམ་འདྲ་བ་གཅིག་སོད་ལགས་ཏེ། ད་ཁོ་རང་གི་བསམ་མནོ་ལ་གོང་མོ་དེ་ད་ཆེན་པོ་འདྲ་གཅིག་ཡོད་རེད་བ་ད་འབྲི་སྐམ་པོ་འདྲ་བ་རེ་གཅིག་ད་ཤ་མང་པོ་ཡོད་ས་ཅིག་ཡོད་ཉེ་གཅིག་འོ་ཅེ་ད་གོང་མོ་འབྲི་གོང་འབྲི་སྐམ་འདྲ་བ་གཅིག་སོད་ལགས་ཏེ་ཕ་ཡུལ་མ་ས་གཅིག་དང་གཏན་བྲལ་བྱས་ཟེར་རོ། དུས་རྒྱུན་ཁོ་རང་བསྡད་ས་གི་ལུང་པ་དེ་ནས་ཆུ་ཕར་ཁ་ཁྱེར་སོང་བ་རེད་བ་དང། ཨ་ནི་གོང་མོ་ལ་འཕུར་ཡ་ཡོད་མ་རེད་ཚུར་ཡོང་ཡ་ཡོད་མ་རེད་རང་ག་ལ་གཙང་ཆུ་རྒྱས་ནས་བི་གའི་ཆུ་གི་བཀག་བཞག་ཡོད་རེད་བ་དང་ཨ་ནི་ཞག་ཟས་ག་ཆི་ཞག་གི་ཆུ་ཕར་ཁ་ཁྱེར། ཨ་ནི། ཟ་ཆུ་འཐུང་ཆུ་མེད་ས་ཅིག་ལ་ཁྱེར། ཨོ་དེ་རེད། ཨ་ནི་གོང་མོ་དེ་བི་གི་ངས་སོད་བྱུང་ཟེར་འབྲི་སྐམ་འདྲ་བ་ཟེར་འབྲི་ཟེར་ན་ད་རེད་བ་དང། གཡག་མོ་ལ་འབྲི། ཟེར་གི་རེད་རེད་བ་དང་འབྲི་འབྲི་ཟེར་གི་རེད་མ་གཏོགས།

ཨོ་དེ་རེད་བ་ད་མཐོ་རིས་ཐར་པ་དང་གཏན་བྲལ་བྱེད་ལ་ཆེ་གསུངས་ས་ཨོ་ད་མཐོ་རིས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་མེད་པ་དེ་དང་གཏན་བྲལ་བྱེད་ཨ་ནི་ཆེ་གོ་གཅིག་གི་རེད། སྲེ་མོང་གི་གོང་མོ་བི་གི་བརྒྱུད་པ་ནང་ད་ཨོ་འདི་རེད། སྔོན་མ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་ཨ་ནི་བོད་དགའ་ལྡན་དབང་བསྐུར་རི་ལ་ཕེབས་ཡིན་པ་འདྲ་ཕེབས་དེའི་ལྷན་རྒྱས་ལ་དགེ་བཤེས།